ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan ཐོག་བསྐྱོད་རོགས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡི་ཨོ་སི་ཁྲུ་ལི་ཡའི་ནང་གཟི་བརྗིད་ཅན་གྱི་ལོ་འཁོར་གཟེངས་རྟགས་བཞེས་མཁན་བཞི་བྱུང་ཡོད་པ་དེ་དག་ཚང་མ་བུད་མེད་དང། ཁོ་ཚོ་ནི་སྤྱི་ཚོགས་ནང་ལས་རིགས་དང་གནད་དོན་འདྲ་མིན་ཐོག་ཞབས་ཞུ་དང་ཕྱག་ལས་འབུར་དུ་ཐོན་པ་གནང་མཁན་དེ་འདྲ་ཆགས་ཡོད་འདུག། གཟེངས་རྟགས་དེ་ལོ་ངོ་དྲུག་ཅུ་རེ་གཅིག་རིང་གི་ལོ་རྒྱུས་ཡོད་པ་དང་དེ་ཡང་ཐོག་མར་ཏཱ་སི་མཱ་ནི་ཡ་ཡི་མི་ཞིག་ལ། Australian of the Year། ཞེས། ལོ་འདི་ཡི་ཨོ་སི་ཁྲུ་ལི་ཡ་ཡི་མི་སེར་ཞེས་པའི་གཟེངས་རྟགས་དེ་ཕུལ་ཡོད་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡི་ཨོ་སི་ཁྲུ་ལི་ཡ་ཡི་མི་སེར་ཞེས་པའི་གཟེངས་རྟགས་བཞེས་མཁན་བུད་མེད་བཞི་པོ་ནི་ལོ་ན་ཆེ་ཆུང་འདྲ་མིན་དང། གཞིས་བྱེས་ཀྱི་རྒྱབ་ལྗོངས་འདྲ་མིན་སྣ་ཚོགས་ཡིན་པ་དང། དེ་ཡང་བུད་མེད་ལོ་ཆུང་ཞིག་གིས་སྲོག་ཉེན་ལས་ཐར་བའི་བཙན་གཡེམ་གྱི་གནད་དོན་ཐད་ཞུ་གཏུག་གི་ལས་འགུལ་སྤེལ་བ་དང། ཨ་བྷ་རི་ཇི་ན་ཡི་མི་རིགས་ཡིན་པའི་བུད་མེད་ལོ་ལོན་ཞིག་གིས། ཤེས་ཡོན་དང་རིག་གཞུང་རང་དབང་ཐད་ལས་འགུལ་སྤེལ་ཡོད་འདུག་གཞན་ཡང་སྤྱི་ཚོགས་ཁེ་ལས་པའི་བུད་མེད་ཅིག་གིས། བུད་མེད་སྒེར་གྱི་གཙང་སྦྲ་འཕྲོད་བསྟེན་ལ་དགོས་མཁོ་ཅ་དངོས་རོགས་རམ་དང། དེ་བཞིན་གཞིས་སྤོས་ལ་ཡོང་མཁན་བུད་མེད་ཅིག་གིས། ཁོང་རང་ཉིད་ཀྱི་ཉམས་མྱོང་ལ་བརྟེན་ནས། གཞིས་སྤོས་ལ་ཡོང་མཁན་བུད་མེད་གཞན་གྱི་དཀའ་ངལ་སེལ་རོགས་གནང་མཁན་དེ་འདྲ་ཆགས་ཡོད་འདུག། ཉེ་ཆར་ཕྱི་ཟླ་དང་པོ་ཚེས་ཉི་ཤུ་རྩ་ལྔ་རེས་གཟའ་ཟླ་བ་ཉིན། ཨོ་སི་ཀྲུ་ལི་ཡའི་རྒྱལ་ས་ཁན་བྷེ་ར་ཡི་ནང། ཨོ་སི་ཀྲུ་ལི་ཡའི་སྲིད་བློན་སི་ཀོ་ཏི་མཱོ་རིན་སི་མཆོག་གིས། གཟེངས་རྟགས་ཐོབ་མཁན་དང། དེ་ཡང་འདི་ལོར་གཟེངས་རྟགས་ཐོབ་མཁན་ཚང་མ་བུད་མེད་ཡིན་པའི་གསལ་བསྒྲགས་གནང་ཡོད་པ་རེད། དེ་ཡང་སྲིད་བློན་སི་ཀོ་ཏི་མཱོ་རིན་སི་མཆོག་གིས

ང་ཚོས་མཉམ་དུ་འབད་བརྩོན་བྱས་ནས་གྲུབ་འབྲས་ག་རེ་སོན་ཡོད་མེད་ལོ་འཁོར་དྲན་གསོ་གཏོང་མཁན་ཞིག་ཆགས་ཡོད་ཅེས་གསུངས་འདུག་ཡང་ཁོང་གིས་ཕོ་མོ་དབྱེ་བ་མེད་པའི་འབད་བརྩོན་དང་སློབ་སྦྱོང། བློས་གཏོང་ཁོང་ཚོ་ཡི་བརྩེ་སེམས་དང་ཁོང་ཚོ་ཡི་ཕན་ཚུན་རྒྱབ་སྐྱོར་ལ་བརྟེན་ནས། ཨོ་སི་ཁྲུ་ལི་ཡ་ཡག་པོ་ཞིག་བསྐྲུན་ཐུབ་ཡོད་པ་དང། ད་དུང་དེ་ལས་ལྷག་པའི་ཨོ་སི་ཁྲུ་ལི་ཡ་ཞིག་བསྐྲུན་ཐུབ་ངེས་རེད་ཅེས་གསུངས་འདུག་ཐེངས་འདིའི་གཟེངས་རྟགས་བཞེས་མཁན་གྷི་རི་སི་ཁྲེན་མིན་ལགས་ཁོ་མོ་ལོ་ན་བཅོ་ལྔ་ཡིན་སྐབས། ལོ་ན་ལྔ་བཅུ་ང་བརྒྱད་ཡིན་པའི་ཁོང་གི་ཨང་རྩིས་དགེ་རྒན་ཞིག་གིས་བཙན་གཡེམ་བཏང་ཡོད་འདུག་པ་དང། རྗེས་སུ་ཁོང་གི་ནག་ཉེས་ཐེར་འདོན་དང། བཙན་གཡེམ་གཏོང་མཁན་དེ་བཙོན་འཇུག་བྱས་ཡོད་འདུག་ཡིན་ན་ཡང་ཏཱ་སི་མཱ་ནི་ཡ་ཡི་ནང་འཁྲིག་སྤྱོད་ཀྱི་ཁྲིམས་འགལ་ཉེན་རྟོག་ཁ་བཀག་པའི་ཁྲིམས་དེ་ཡི་འོག་ནས་བུ་མོ་ཁྲེན་མིན་ལགས་ཀྱིས་ལོ་ངོ་མང་པོ་ཡི་རིང་ཁ་གསང་མ་ཐུབ་པ་ལྷག་ཡོད་འདུག་ད་ལྟའི་ཆར་བུ་མོ་ཁྲེན་མིན་ལགས་སྲོག་ཉེན་ལས་ཐར་བའི་བཙན་གཡེམ་ཕོག་མཁན་ཚོ་ལ་སེམས་ཤུགས་སྤར་མཁན་དང། ཁྲིམས་ལུགས་འགྱུར་བ་གཏོང་དགོས་པའི་ལས་འགུལ་སྤེལ་བ་སོགས་ཀྱི་རྒྱུ་མཚན་ལ་བརྟེན་ནས་ཐེངས་འདིའི་གཟེངས་རྟགས་དེ་ཐོབ་ཡོད་པ་དང།

ཌོག་ཊར་མ་རི་ན་རོས། མི་ཡི་བྷཱ་མན་ལགས་ནི། ཨོ་སི་ཀྲི་ལི་ཡ་ཡི་བྱང་ཕྱོགས་མངའ་སྡེའི་ནང། ཨ་ཕི་རི་ཇི་ན་ཡི་བུད་མེད་དགེ་རྒན་ཐོག་མ་དང། ཨོ་སི་ཀྲི་ལི་ཡ་མཉམ་འབྲེལ་གཞུང་འཛིན་ཚོགས་པ་ཡི་རྒྱལ་ཡོངས་སུ་ཡུལ་དེ་ག་ས་སྐྱེས་རྡོ་སྐྱེས་མི་རིགས་ལྷན་ཚོགས་ཀྱི་འཐུས་མི། དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་ཁོ་མོས་ཨ་ཕི་རི་ཇི་ན་གྱི་རིག་གཞུང་དང། ཨོ་སི་ཀྲི་ལི་ཡ་ཡི་སྤྱི་ཚོགས་བར་ཐག་ཉེ་རུ་གཏོང་ཐབས་ཀྱིས། མ་རིའི་རྒྱ་སེ་མེ་ཏོག་ཡི་ཐེབས་རྩ།

Taboo ཞེས་པའི་འཕྲོད་བསྟེན་ཅ་དངོས་ཐོན་རྫས་གསར་འཛུགས་གནང་ཡོད་པ་དང། དེའི་འཛམ་བུ་གླིང་གི་བུད་མེད་རྣམས་ལ་གཙང་སྦྲ་འཕྲོད་བསྟེན་དེས་ཕན་ཐོགས་ཆེན་པོ་བྱུང་ཡོད་འདུག་ཡང་གཟེངས་རྟགས་ཐོབ་མཁན་གཞན་ཞིག་ནི New South Wales མངའ་སྡེ་ཡི་ནང་གནས་སྡོད་བྱས་ཡོད་པའི། ལོ་ན་དྲུག་ཅུ་ཡིན་པའི་བུད་མེད། Rosemary Kariuki། ལགས་ཡིན་པ་དང། ཁོ་མོ་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུ་ལོར་ཁེ་ནེ་ཡ་རྒྱལ་ཁབ་ནས་ཨོ་སི་ཀྲི་ལི་ཡ་ཡི་ནང་བྲོས་བྱོལ་དུ་སླེབས་ཡོད་པ་དང། ཁོ་མོས་ད་ལྟའི་ཆར་གཞིས་སྤོ་དུ་ཡོང་མཁན་དང། ལྷག་པར་དུ་ཁོ་རང་གི་སྤྱི་ཚོགས་ནང་བཟའ་ཚང་གི་དཀའ་ངལ་དང། སྐད་ཡིག་མི་ཤེས་ཀྱི་བུད་མེད་དཀའ་ངལ་འཕྲད་མཁན་རྣམས་ལ་རོགས་རམ་གནང་གི་ཡོད་འདུག། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།